རེ་བ། ཤིང་མ་ལོག་གར་ཚོགས་ཤིང་ཤིང་ས་དོན་དམ་པར་མེད་དེ་གར་འཆི་ས། ཨོ། རང་བཞིན་གཅིག་དང་ཐ་དད་གང་དུ་མེད་པའི་ཕྱིར་ཟེར་མ་རེད་ཨོ། རང་བཞིན་གཅིག་ཏུ་མེད་པའི་ཕྱིར་ཟེར་རྣམ་པ་འདི་རྗེས་སུ་མི་འགྲོ་བའི་དག་རང་རེད་ད་དེ་ད་ག་རང་ཡིན་དགོས་རེད། འདིའི་སྐད་ཆ་དེ་ཡོང་དུས་ད་རྟོག་པ་དེ་འཁྲུལ་ཤེས་ཡིན་པར་སྒྲུབ་སོང་ན་ཁོ་ལ་སྣང་བ་ལྟར་དུ་གྲུབ་ཀྱི་མི་འདུག་ཟེར་དེ་ནི་ཁོ་ལ་རྗེས་སུ་འགྲོ་ནའང་ཕན་ཚུན་རིགས་གཅིག་ཏུ་སྣང་བ་ཡིན་ཙང་ཐ་དད་མིན་པ་ཞིག་སྣང་བ་རེད། བློ་རྟོག་པ་ཁོ་འཁྲུལ་ཤེས་ཡིན་ཙང་ཁོ་ལ་ཐ་དད་མིན་པ་ལྟ་བུ་སྣང་ན་ཡང། གཅིག་ལྟ་བུ་སྣང་ན་ཡང་དངོས་པོའི་གནས་ཚུལ་ལ་གཅིག་མ་རེད་ཨོ། དེ་ནི་ཕན་ཚུན་རྗེས་སུ་མི་འགྲོ་བ་ཟེར་ཏེ་ཨོ་ཡ་གེ་གཅིག་གོ་རྒྱུ་ཞིག་ཡོད་ས་རེད། རང་བཞིན་ཕན་ཚུན་རྗེས་སུ་འགྲོ་བ་མེད་པའི་ཕྱིར་ཏེ་རྫས་ཐ་དད་ཡིན་པའི་ཕྱིར་རོ། ཅེས་གང་ཞིག་གསལ་བ་རྣམས་ལ་རྗེས་སུ་འགྲོ་བའི་སྤྱི་དེ་ཆོས་ཅན། ད་དེ་ལ་སྤྱི་གཙོ་བོ་དེ་རེད་བ་ཨོ། གསལ་བ་རྣམས་ལ་རྗེས་སུ་འགྲོ་བའི་སྤྱི་གཙོ་བོ་དེ་ཆོས་ཅན། ཁྱོད་ལ་འབྲས་བུ་མི་འབྱུང་སྟེ། རྟོག་པས་བཏགས་པ་ཙམ་ཡིན་པའི་ཕྱིར། འདུག་ཅེས། ད་དེ་ཚུན་རང་ལུགས་ལྟར་བཏགས་ཀྱི་བདག་འདི་རེད་དེ་ལྟ་འདིའི་བར་དེ་ནི་འདི་ཞིག་དོན་ཀུན་ཡོད་ས་རེད། ག་རེ་ངོ་རང་འགྲེལ་མཁན་གླེང་བའི་བདག་ང་རང་ཚོ་བོན་བསྟན་ཡིན་པ་རེད་ན་ག་རེ་སོང་རང་ཚོ། བོད་སྔ་རབས་པས་དེ་ལ་ཚད་མེད་ཚད་མ་ག་རུ་བ་དེ་འདྲ་བྱེད་བ། ཚད་མའི་གཞུང་ལ་སློབ་སྦྱོང་གནང་སྟེ་ནི་དེ་འདྲ་བ། འོ་ཁོ་ཚོས་གསུང་ངའི་སྦྱིན་པ་འདྲ་བསམ་གི། ད། འདི་དག་གི་རང་འགྲེལ་དུ་བྱ། འདིའི་ཁ་ཐུག་གི་རང་འགྲེལ་ནང་ལ། དེ་བས་ན་ཟེར་ཚིག་གོ་ག་རུ་བྱ་ན་དེ་བས་ན་ཁྱད་པར་སྐྱེད་པར་བྱེད་པ་ཡིན་གྱི། སྤྱི་ནི་མ་ཡིན་ནོ། དེའི་ཕྱིར་དེ་ཁོ་ན་དངོས་པོ་ཡིན་ནོ། རྒྱུ་མཚན་དེས་གསུངས་པ་རེད། ཁྱད་པར་སྐྱེད་པར་བྱེད་པ་ཡིན་གྱི། ཁྱད་པར་གང་ཡིན་པ་ཚེ་བྱེ་བྲག་ལ་གོ་ད་འདི་ན་བྱེ་བྲག་གང་ཡིན་ད་འགྲོ་གི་མ་རེད། དཔེར་ན་རེ་བ། ཁྱད་པར། ཀ་བུམ་དང་ད་གང་ཚོགས་རེ་དང། འོ་དེ་འདྲའི་དངོས་པོའི་བྱེ་བྲག་གསལ་བ་མང་པོ་ཡོད་པ་རེད་པ་འོ་དེ་ཚོ་རྣམས་སྐྱེད་བྱེད་རེད། རེ་བ། དཔེར་ན་ད་ལྟ་འདིའི་ཁ་ཐུག་ལ་སླེབས་སོང་ན་འདི་སླེབས་ཀྱི་རེད་ས་བོན་དང་ཆུ་ལུད་ལ་སོགས་པ་ཁྱད་པར་ཁྱད་པར་ཆུ་ལུད་དང་ས་ཁུལ་དེ་ལྡན་མཁན་གྱི་སྤྱི་དེ་དང་ལྡན་མཁན་གྱིས་ནི། ཆུ་ལུད་ལ་སོགས་པ་ཆུ་ལུད་དང་ས་བོན་ལ་སོགས་པ་དེ་དག་སྐྱེད་བྱེད་ཡིན་གྱི། ག་གི་སྐྱེད་བྱེད་ཡིན་གྱི། མྱུ་གུ་སྐྱེད་བྱེད་ཡིན་གྱི། སྤྱི་དེ་ནི་མ་ཡིན་ནོ་ཟེར་ན་ཁོ་རང་གི་སྟེང་དུ་ཡོད་མཁན་གྱི་སྤྱི་གཙོ་བོ་དེ་ནི་མྱུ་གུ་སྐྱེད་བྱེད་མ་ཡིན་ནོ། རྒྱུ་མཚན་དེས་བྱས་ན་དེ་ཁོ་ན་དངོས་པོ་ཡིན་ནོ་ཟེར་དུས་ས་བོན་དང་ཆུ་ལུད་ལ་སོགས་པ་དེ་དག་མྱུ་གུ་སྐྱེད་པའི་དོན་བྱེད་ནུས་པ་དེ་ཡིན་ཙང་དེ་ཁོ་ན་དངོས་པོ་ཡིན་ནོ་དེ་སླེབས་དགོས་པ་ཡིན་པ་རེད་བ་རང་ལུགས་ལ་དེ་སླེབས་དགོས་པ་ཡིན་པ་རེད་འོ། འདུག་བྱུང་བཞག་བྱས། ད་དེའི་ཚིག་དེ་ལ་བརྟེན་ནས་དེ་འདྲ་སྔ་རབས་པ་འགའ་ཞིག་གིས་དེ་གར་གསུང་དགོས་རེད་ཟེར་ན། འོ། དེ་ནི་འདི་འདྲ་ཞིག་གསུང་གི་འདུག་ཟེར་ཡང་པ་རེད། འབྱུང་བ་རྣམས་ཀྱིས། སྤྱི་ཡིན་ན་འབྲས་བུ་མི་སྐྱེད་པས་ཁྱབ་པ་བསྟན་བཞག་གསུང་གི་ཡོད་པ་རེད། རེད་པ། སྤྱི་དེས་འབྲས་བུ་མི་སྐྱེད་ད་ཟེར་སོང་ང་ཡ་ལན། སྤྱི་དེས་འབྲས་བུ་སྐྱེད་ཀྱི་མ་རེད་འབྲས་བུ་སྐྱེད་མཁན་དངོས་སུ་རེད་ཟེར་ན། སྤྱི་རྟེན་གྱི། ནི་གསལ་བ་རྣམས། འོ། འབྲས་བུ་སྐྱེད་པའི་བྱ་བ་བྱེད་པ་ཡིན་ཙང་རྒྱུ་མཚན་དེ་ཡིན་ཟེར་ན་ཁོས་ལས་ཀ་བྱེད་ཉན་གོ་དོན་བྱེད་ཉན་གོ། སྤྱི་རྟེན་གྱི་གསལ་བ་དེ་ཚོ་ཡིན་ཙང་དེ་ཁོ་ན།

རང་འགྲེལ་སོགས་རྒྱབ་ཤར་བ་བྱེད་སྐབས་དེབ་འགྱུར་བ་ཡིན་པ་རེད། འོ་གཞུང་འདི། འོ། འདི་གཞུང་འདི་གི་དེ་མ་བལྟ་བ་ཡིན་ཏེ། གཞུང་འདི་གི་ག་རེ་བསྟན་གྱི་རེད་ཟེར་ན་གྲངས་ཅན་གྱི་སྤྱི་གཙོ་བོས་འབྲས་བུ་སྐྱེད་པ་འགོག་པ་ལ་མི་གསན་དགག་པ་བསྟན་པའི་གཞུང་རེད་པ། ཡིན་དུས་ཙང་སྤྱི་ཡིས་འབྲས་བུ་མི་སྐྱེད་ཟེར་ཏེ། གྲངས་ཅན་གྱིས་འདོད་པའི་སྤྱི་གཙོ་བོ་དེ་གིས་འབྲས་བུ་མི་སྐྱེད་པ་དེ་སྒྲུབ་རྒྱུ་རེད་མ་གཏོགས་སྤྱི་ཡིན་ན་འབྲས་བུ་མི་སྐྱེད་པ་ལ་ལྟ་ནི་དེ་གོ་ཡའི་གོ་ར་མེད་པའི་ཕྱིར་གསུང་གི་རེད། ད་དེ་ཡིན་པ་དེ་ག་ཟེར་ན་འགྲེལ་བཤད་ཞིབ་ཏུ་མ་བལྟས་པའི་སྐྱོན་ག་རེ་འདུག་གསུངས་ན་འགྲེལ་བཤད་ཤཱཀྱ་བློའི་ནང་ལ་ག་འདྲས་གསུངས་འདུག་ཟེར་ན། དེ་བས་ན་དེ་ལྟར་གཞན་དག་གིས་སུ་དག་གྲངས་ཅན་གྱིས་བརྟགས་པའི་ཁོ་རང་ཚོས་སྒྲོ་བཏགས་པའི་རྗེས་སུ་འགྲོ་བ་ཅན་གྱི་ངོ་བོས་རྗེས་སུ་འགྲོ་བ་ཅན་ཁོ་ག་རེ་ཟེར་ན། འོ་གསལ་བ་རྣམས་བྱ་བ་རེད་པ་རྗེས་སུ་འགྲོ་བ་ཁོ། འགྲོ་བ་ཁོ་འགྲོ་མཁན་ཁོ་སུ་རེད་ཟེར་སྤྱི་དེ་འགྲོ་བ་རེད་སྤྱི་འགྲོ་སྤྱི་དེ་ག་རེ་འགྲོ་གསལ་བ་རྣམས་ལ་རྗེས་སུ་འགྲོ་བ་ཡིན་ན་རྗེས་སུ་འགྲོ་བ་ཅན་གྱི་ངོ་བོས་སྐྱེད་པར་བྱེད་པ་ཉིད་མ་ཡིན་པར་བསྟན་པ་ཡིན་ནོ་རྗེས་སུ་འགྲོ་བ་ཅན་གྱིས་ངོ་བོས་སྐྱེད་པ་དང། རྗེས་སུ་འགྲོ་བ་ཅན་གྱི་ངོ་བོས་སྐྱེད་པར་བྱེད་པ་ཉིད་མ་ཡིན་པར་བསྟན་ཏོ། རྗེས་སུ་འགྲོ་བ་བྱེད་པ་ཅན་རྗེས་སུ་འགྲོ་བ་བྱེད་པ་ཅན་རྗེས་སུ་འགྲོ་བ་རྗེས་སུ་འགྲོ་བ་ཅན་ཁོ་ལ་དེ་བཞག། ས་བོན་དང་ཆུ་ལུད་ལ་སོགས་པ་དེ་ཚོ་བཞག། ཁོའི་ངོ་བོ་ཁོ་ལ་ཁོའི་སྟེང་དུ་ཡོད་མཁན་གྱི་སྤྱི་གཙོ་བོ་བཞག་རང་བཞིན་དེ་བཞག་ནས་དེའི་ངོ་བོས། སྐྱེད་པར་བྱེད་པ་ཉིད་མ་ཡིན་པར་བསྟན་ཏོ། ཞེས་དང། རྗེས་སུ་འགྲོ་བ་ཅན་གྱིས་སྐྱེད་པར་བྱེད་པར་བསྟན་པ་མ་ཡིན་ཟེར་ཡ་མ་རེད་བ། རྗེས་སུ་འགྲོ་བ་ཅན་གྱི་ངོ་བོ་ཁོས་སྐྱེད་པར་བྱེད་པ་མ་ཡིན་པར་བསྟན་པ་རེད། རྗེས་སུ་འགྲོ་བ་ཅན་གྱི་ངོ་བོ་ཁོ་སྐྱེད་བྱེད་མ་ཡིན་པར་བསྟན་པ་རེད། རྗེས་སུ་འགྲོ་བ་ཅན་ཁོ་རང་ད་སྐྱེད་བྱེད་རེད་བ། རེད་བ། ད་གང་བྱེད་ཆུ་ལུད་ལ་སོགས་པ་དེ་ཚོ་རྗེས་སུ་འགྲོ་བ་ཅན་ཁོ་ལ་བཞག། རྗེས་སུ་འགྲོ་བ་ཅན་ཁོ་ཡིན་ཏེ། རྗེས་སུ་འགྲོ་བ་ཅན་གྱི་ངོ་བོ་ད་དེ་ཁོ་ཁོ་ཡང་རྗེས་སུ་འགྲོ་བ་ཅན་ཟེར་ན་ཅིག་བྱེད་དུས་སུ་རྗེས་སུ་འགྲོ་བ་ཅན་ཟེར་དུས་ཙང་རྗེས་སུ་འགྲོ་མཁན་ཁོ་ལ་ཡང་གོ་འགྲོ་ཞིག་རེད། རྗེས་སུ་འགྲོ་མཁན་ཁོ་ལ་ཚང་མས་གཅིག་དེ་རང་ལ་གོ་བར་དོན་དག་ལ་གཅིག་གོ་ལ་གོ་དང་དོན་དག་ལ་གང་བྱེད་དེ་རེད། གཅིག་ཁོ་རང་རང་གིས་སྐྱེད་པར་བྱེད་པ་མ་ཡིན་པར་བསྟན་པ་ཡིན་གསུངས་ཚུལ་ད་ག་རང་གོ་དགོས་རེད། ཡང་མེད་ན་རྗེས་སུ་འགྲོ་བ་ཅན་གྱི་ངོ་བོས་ཞེས་ནས་བཞག་ན་རྗེས་སུ་འགྲོ་བ་ཅན་གྱི་ལ་ས་མྱུ་གུའི་རྒྱུ་ས་བོན་དང་ཆུ་ལུད་ལ་སོགས་པ་བཞག་ཁོའི་སྟེང་དུ་ཡོད་མཁན་གྱི་ངོ་བོ་ཁོས་ཟེར་ཁོའི་སྟེང་དུ་ཡོད་མཁན་གྱི་རང་བཞིན་གཅིག་ཁོས་ཨ་ནི་སྐྱེད་པར་བྱེད་པ་མ་ཡིན་པར་བསྟན་པ་ཉིད་དོ་ཞེས་བཤད་དོ།